རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོ་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་ག་ཐོས་ཡིན་ལ། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ཞེ་དགུ། རབ་བྱུང་བཅུ་བདུན་པའི་ཆུ་སྟག་ལོའི། བོད་ཟླ་བཅུ་གཅིག་པའི་ཚེས་གཉིས་དང། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ། རེས་གཟའ་ཉི་མ་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན་ལ། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་སོ་གཅིག་བར། གནས་མཆོག་རྡོ་རྗེ་གདན་དུ་གསུང་ཆོས་བཀའ་དྲིན་བསྐྱང་རྒྱུ་ཡིན་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང།

ལག་འཁྱེར་ཐོག་གསུང་ཆོས་དང་བཀའ་སློབ་ཡོད་པའི་རིགས། འབྲེལ་ཡོད་གོ་སྒྲིག་ཚོགས་ཆུང་ལ་ཐད་ཀར་རམ། དེ་གའི་དྲ་རྒྱའི་ཁ་བྱང་བརྒྱུད་ནས་འབྲེལ་བ་བྱེད་དགོས་པ་ཞིག་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལར་གསུང་ཆོས་སྩོལ་སྐབས་སུ། ཆོས་ཞུ་བ་ཚོས་དེབ་འགོད་ངེས་པར་དུ་དགོས་པ་དང། དེབ་འགོད་ནི་གསུང་ཆོས་མ་ཚུགས་པའི་ཉིན་ཤས་སྔོན་ནས། འགོ་འཛུགས་ཀྱིས་གསུང་ཆོས་ཀྱི་ཉིན་དང་པོའི་བར་བྱེད་དགོས་པ་ཞིག་ཡིན་པ་རེད། དེབ་འགོད་བྱ་ཡུལ་དེ་མེག་ལོ་གྷན་ཇིར་ཡོད་པའི་བདེ་སྲུང་ཡན་ལག་ལས་ཁུངས་སུ་ཆོས་ཞུ་བ་སོ་སོའི་ངོ་སྤྲོད་ལག་འཁྱེར་རམ་ཕྱི་སྐྱོད་ལག་འཁྱེར་མཉམ་འཁྱེར་བྱེད་དགོས་པ་ཞིག་མ་རེད་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆེས་ཐོག་མའི་དགོངས་གཞི་ལྟར་གསུང་ཆོས་དང་བཀའ་དབང་རྣམས་སྩོལ་སྐབས་སུ་འབུལ་བ་ནམ་ཡང་བཞེས་ཀྱི་མེད་ཅིང། རྒྱལ་བའི་གསུང་ཆོས་དང་བཀའ་སློབ་གོ་སྒྲིག་བྱེད་མཁན་ཚོགས་པ་སྒྲིག་འཛུགས་ཡོངས་ནས་གསུང་ཆོས་གྲ་སྒྲིག་བྱ་ཡུལ་ཚོགས་ཁང་སོགས་ཀྱི་འགྲོ་སོང་འདང་ངེས་ཙམ་གྱི་ཆེད་དུ། ལག་འཁྱེར་གྱི་རིན་དོད་ཆུང་བ་རེ་ལེན་རྒྱུ་ཡིན་པ་དང། ཡང་གསུང་ཆོས་ཀྱི་མཛད་འཆར་དེ་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་ཚེས་སོ་གཅིག་ཉིན་བཅས་ཉིན་གྲངས་གསུམ་གྱི་རིང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བར་ཆོས་འབྲེལ་གྱི་བཀའ་དྲིན་སྩོལ་རྒྱུ་དང། ཕྱི་ཚེས་ཉེར་དགུ་དང་སུམ་བཅུ་བཅས་ཉིན་གཉིས་ཀྱི་རིང་བྱང་ཆུབ་སེམས་འགྲེལ་གྱི་བཀའ་ཆོས་དང། ཚེས་སོ་གཅིག་ཉིན་གྱི་སྔ་དྲོར་སྒྲོལ་མ་ཉེར་གཅིག་གི་གཞུག་གནང་གྱི་བཀའ་དྲིན་སྩོལ་རྒྱུ་ཡིན་པ་རེད་ལ། དེ་ནས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དང་པོའི་ཚེས་གཅིག་གི་སྔ་དྲོར། དགེ་ལུགས་ཆོས་བརྒྱུད་འཛིན་པ་ཡོངས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་ལྟར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད་ལ། རྒྱ་གར་རྒྱལ་ས་ལྡི་ལིའི་བསམ་ཡས་གླིང་ས་གནས་སུ། འགྲུལ་བ་མང་བས་མགྲོན་ཁང་མ་རག་པའི་དཀའ་ངལ་འཕྲད་བཞིན་ཡོད་པ་རེད་ལ། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་ན་ཏོག་དབྱིབས་ནད་ཡམས་ཀྱི་ཁྱིམ་སྡོད་བཀའ་རྒྱ་བརྒྱུད་འཛམ་གླིང་གི་ས་ཕྱོགས་གང་སར་ཡོད་པའི་མི་རྣམས་ལོ་ཧྲིལ་བོ་གསུམ་གྱི་རྗེས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་བཀའ་ཆོས་ཐོག་མ་དེ་བཀའ་དྲིན་ཞུ་ཕྱིར་གནས་མཇལ་བ་མང་བོ་ཡོད་པ་དང་སློབ་གྲྭའི་སློབ་མ་རྣམས་ཀྱི་གུང་སེང་དེ་མཉམ་དུ་ཁེལ་ཡོད་པས་མཇ་ནུ་ཀ་ཊི་ལའི་ས་གནས་སུ་མི་མང་བོ་ཞིག་ལ་མགྲོན་ཁང་མ་ཐོབ་པའི་དཀའ་ངལ་འཕྲད་བཞིན་ཡོད་པ་རེད། བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་གོ་སྒྲིག་འོག་མགྲོན་ཁང་མ་ཐོབ་པའི་འགྲུལ་བ་རྣམས་ཀྱི་ཕྱིར་བསམ་ཡས་གླིང་གཞིས་སྒར་གྱི་ཚོགས་ཁང་དང། བདེ་ལེགས་སྣེ་ལེན་ཁང་དུ་གནས་སྡོད་བྱ་རྒྱུ་བྱེད་ཀྱི་ཡོད་པ་རེད། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་ཚེ་དབང་རྒྱལ་བོ་ལགས་ཀྱིས། སྡོད་གནས་བཀོད་སྒྲིག་བྱ་རྒྱུ་དེ་གལ་གནད་ཆེ་བའི་སྐོར་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། འདུ་ཡི་ཧོལ། ང་རང་ཚོ་ཀེམ་རང་གི་ཧོལ་རེད། འདི་ནང་ལོགས་ལ་བསྡད་ས་འདྲ་བོ་ཅིག་ང་ཚོ་གི་བཟོས་ཡོད་རེད་འདི་མིན་པའི་གི་ང་ཚོ་བུད་བེར་ལ་ད་ལྟ་སྣེ་ལེན་ཁང་ལ་ད་རང་གཅིག་པ་གཅིག་རྐྱང་ང་ཚོ་གི་བཟོས་བྱས་ནས་བཞག་ཡོད་རེད་ཨ་ཕེ་གི་ཁ་ཅིག་ལྟ་རྟོག་བྱེད་ཉེན་དེ་ད་ལྟ་ཚེ་རིང་གཡུ་སྒྲོན་ལ་ནི་ང་ཚོ་ལྡི་ལི་ས་གནས་གཞོན་ནུ་གི་རྒྱུན་ལས་གཅིག་ཕེ་གི་བསྡད་ཡོད་རེད་ཨ་ནི་ད་དེ་ལ་ང་ད་ད་ད་དོན་དེ་གཉིས་ཀྱི་ལྟ་རྟོག་བྱེད་དགོས་རེད་ཨ་ད་རིང་ཞོགས་ཀའི་འདྲ་བོ་ཅིག་ན་ཞོགས་ཀའི་ཆུ་ཚོད་བཞི་བ་ནས་བྱས་ནས་ད་མི་ལེ་ལེ་འདྲ་བོ་ཅིག་རེད་ད་ད་ནང་མི་ཚང་མ་འགྲོ་ཚར་བ་འདྲ་བོ་ཅིག་ཡིན་ད་ད་རེ་རེ་འདྲ་བོ་ཅིག་ན་མི་ཉུས་བསབ་རྒྱས།

མང་པོ་ཅིག་ལ་སྐད་ཆ་བཤད་བྱས་ནས། ཨ་ནེ། ཁོང་ཚོ་ཀ་ཅེ། དཀའ་ངལ་དེ་སེལ་ཐབས་བྱེད་ཀྱི་ཡོད་ཟེར་ནས་ཞུས་ཡ། བློ་གསལ་གླིང་མགྲོན་ཁང་ནས་ཕྱག་ལས་གནང་བཞིན་པའི་དགེ་བཤེས་ཚེ་རིང་བཀྲ་ཤིས་ལགས་ཀྱིས་ད་ལྟའི་དུས་ལ་འགྲུལ་བཞུད་པ་མང་དྲགས་པའི་ཐད་ནས་གསུངས་པ་རེད། སྤྱིའི་ཆ་ནས་ད་ལྟ་གནས་སྟངས་དེ་དགུན་ཁ་རེད་ལ་སློབ་གྲྭ་གུང་སེང་དང། ཅིག་གི། དེ་དང་རྡོ་རྗེ་གདན་དང། གསུང་ཆོས། མཉམ་དུ་འཁེལ་བ་དེ་ལ་དེ་ནས་ལྷོ་ཕྱོགས་དང། ད་ཅིག་ཕྱོགས་མཐའ་ཁག་ནས་ཚུར་ཕེབས་ཉེན་མང་པོ་ཞེ་པོ་བྱས་ནས། ཨ་ནེ་མན་ཇུ་ཊི་ལ་ད་མགྲོན་ཁང་མ་རག་པའི་དཀའ་ངལ་བྱུང་ཡ་ཅིག་དེ་འདྲ་བ་རེད་བྱ། སྤྱིར་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་ངམ། ཡོངས་གྲགས་སུ་ནུ་ཀ་ཊི་ལ་ས་གནས་ནི་དུས་རྒྱུན་དུ་བོད་མི་མང་བོ་ཞིག་མེད་པར། འཛམ་གླིང་ས་ཕྱོགས་གང་ས་ནས་ཕེབས་མཁན་གྱི་ཕྱི་རྒྱལ་བ་དང། ཧི་མ་ལ་ཡའི་རི་རྒྱུད་བཅས་ཀྱི་འགྲུལ་བཞུད་པ་ཚང་མས་གནས་སྡོད་བྱེད་ས་གཙོ་བོ་ཞིག་ཆགས་ཀྱི་ཡོད་དེ། ལོ་ཧྲིལ་བོ་ཞིག་གི་ནང་དུ་དགུན་དུས་སུ་དམིགས་བསལ་གྱིས་འགྲུལ་པ་མང་བའི་དུས་ཤིག་ལ་འཁེལ་ཡོད་པ་རེད།

སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་ཉིན། ཨོ་སི་ཀྲུ་ལི་ཡར་ཡོད་པའི་རྒྱ་རིགས་སྐུ་ཚབ་ཚོགས་ཆུང་ཞིག། ཨོ་སི་ཀྲུ་ལི་ཡའི་སྐུ་ཚབ་དོན་གཅོད་ཁང་དུ་ཕེབས་ཏེ། ཨོ་སི་ཀྲུ་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད། ཀརྨ་སེང་གེ་ལགས་དང་མཇལ་འཕྲད་ཀྱིས་གྲོས་གླེང་གནང་བ་འདུག་ལ། གནས་ཚུལ་དེའི་སྐོར་ནས། འདི་གའི་རླུང་འཕྲིན་ཁང་གིས་སྐུ་ཚབ་དོན་གཅོད། ཀརྨ་སེང་གེ་ལགས་ལ་བཅར་འདྲི་ཞུ་སྐབས་ཁོང་གིས་གསུངས་དོན། ཨོ་ད་ལྟ་དེ་ནས་བཀའ་འདྲི་གནང་བ་ཞུ་སོང་བྱས་ནས་ཨན་ད་རེས་ད་ལྟ་མེལ་བོན་ཁུལ་གྱི་རྒྱ་རིགས་ཀྱི་ཚོགས་པ་ཁག་གསུམ་གྱི་འཐུས་མི། མི་དགུ་ཅིག་ཨན་ང་ཚོ་ད་ལྟ་དོན་གཅོད་ཁེན་བེ་ར་རྟེན་གཞི་བྱས་པའི་དོན་གཅོད་ལས་ཁུངས་ལ་དེ་འདྲས་ཕེབས་གནང་སོང། ཨན་ཁོང་རྣམ་པས་ད་གཙོ་བོ་འགྲོ་བ་དེ་ཁོ་རང་ཚོ་གི་ད་ལས་འགུལ་སྤེལ་ཡ་དང་ཚོགས་པ་འཛུགས་དགོས་ཡ་གི་དམིགས་ཡུལ་གཙོ་བོ་དེ་ཨ་ནི་རྒྱ་ནག་ནང་ལ་ཅིག་དམངས་གཙོ། ཨནི་ཡོང་ཐུབ་ཡ་དང་ཨན་ལྷག་པར་དུ་ཨུ་དང་ད་ཨནི་ཅིག་རྒྱ་ནག་དམར་ཤོག་གཞུང་གི་ཨནི་གདུག་རྩུབ་ཀྱི་སྲིད་ཇུས་དེ་ཚོ་ལ་ད་ཁ་གཏད་བྱ་ཡ་དེ་འདྲའི་གི་ད་ཅིག་གི་ལས་འགུལ་སྤེལ་གི་ཆེད་དུ་ཚོགས་པ་དེ་འདྲ་བཙུགས་གནང་ཤག་དེ་ཡིན་དུས་ཙ་ནི་ཨན་ད་རེས་དེ་དོན་གཅོད་ལས་ཁུངས་ལ་ད་ཅིག་གི་དོན་གཅོད་དེ་གསར་པ་ཡིན་དུས་ཙ་ནི་འཚམས་འདྲི་དང་མཉམ་དུ་ལ་ཁོང་ཚོ་དེ་འདྲའི་སེ་བཅར་བ་རེད་ཨེ་ན་ཁོང་ཚོའི་ངོ་ནས་ད་གཙོ་བོ་དེ་ལོ་ཚོད་བོད་དོན་དང་འབྲེལ་བའི་ཐོག་ལ་ཡང་ཅིག་ད་ལྟ་རྒྱ་རིགས་ཚོགས་པ་ཁག་ནས་མཐུན་འགྱུར་གནང་དགོས་ཡ་དང་ཨེ་ན་ཅིག་རྒྱབ་སྐྱོར་གནང་དགོས་ཡ་ག་རེ་ཡོད་པ་ན་དེ་ང་ཚོ་ལ་གསུང་རོགས་བྱས་ཨེ་ན་ང་ཚོ་གང་ཐུབ་ཐུབ་གི་རྒྱབ་སྐྱོར་དང་མཐུན་འགྱུར་དེ་འདྲས་གནང་གི་ཡིན་སེ་ད་གཙོ་བོ་འགྲོ་ཅིག་དེ་འདྲས་དེ་ཁོང་ཚོ་གི་ད་རེས་དེར་ཕེབས་ནས་དེ་གསུང་སོང་ལང།
རྒྱ་རིགས་ཀྱི་སྐུ་ཚབ་ཚོགས་ཆུང་དེ་ནི། ས་ཁུལ་དེར་རྟེན་གཞི་བྱས་པའི་བོད་རྒྱ་མཐུན་ཚོགས་དང་རྒྱ་རིགས་དམངས་གཙོ་ལས་འགུལ་ཚོགས་པ། རྒྱ་རིགས་གཞོན་སྐྱེས་གསར་པའི་དམངས་གཙོ་ཚོགས་པ་བཅས་ཀྱི་ཚོགས་མི་དགུ་ལས་གྲུབ་པའི་ཚོགས་ཆུང་ཞིག་དང་རྒྱ་རིགས་ཀྱི་སློབ་དཔོན་ཧྥིན་ཁྲོང་ཡི་ལགས་བཅས་ཡིན་འདུག་ལ། སྐབས་དེར་ཨོ་སི་ཀྲུ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཕེབས་བསུའི་སྣེ་ལེན་དང་འབྲེལ་སྤྱི་ལོ་གཅིག་དགུ་གོ་གཉིས་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་སྐབས་དེ་དུས་ཀྱི་ཨོ་སི་ཀྲུ་ལི་ཡའི་སྲིད་བློན་ཕོལ་ཁེ་ཁྲེན་མཆོག་མཇལ་འཕྲད་བྱུང་རྗེས་སྤྱི་ལོ་གཅིག་དགུ་གོ་གསུམ་ལོར་ཨོ་སི་ཀྲུ་ལི་ཡར་སྐུ་ཚབ་དོན་གཅོད་ཁང་གསར་འཛུགས་བྱས་པའི་སྐོར་དང། བོད་མིའི་བདེན་པའི་ལས་འགུལ་དང། བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱི་སྐོར་ངོ་སྤྲོད་གནང་ཤིང། ཨོ་སི་ཀྲུ་ལི་ཡའི་སྐུ་ཚབ་དོན་གཅོད་ཀྱི་ལས་འགན་གཙོ་བོའི་ཁོངས་ནས། གཅིག་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། བོད་རྒྱ་གཉིས་ཀྱི་བར་གྲོགས་པོའི་འདུ་ཤེས་མཐོར་འདེགས་གཏོང་ཐབས་དང། བོད་རྒྱའི་དཀའ་རྙོག་སེལ་ཐབས་སུ། རྒྱ་རིགས་རྣམས་ལ་གོ་རྟོགས་སྤེལ་རྒྱུ་ཡིན་པའི་སྐོར་གསུངས་ཡོད་པ་མ་ཟད། ཁོང་རྣམ་པས་བོད་དོན་གྱི་ཆེད་དུ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་རེད་ལ། ཡང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་མུ་མཐུད་དུ་འགྲེལ་བརྗོད་གནང་དོན་ནི། ཨ་ནེ་མདང་དགོང་ཁོང་ཚོ་ཡང་ཁོ་རང་ཚོ་ད་ལྟ། གི་ལོ་རྟག་པ་རེ་བཞིན་ད་ལྟ་བོད་རྒྱ་གཉིས་ཀྱི་སྤྱི་ཚོགས་ནང་ལ་ཨ་ནི་ཡང་གཅིག་གིས་འབྲེལ་ལམ་དེ་འདྲའི་གོང་འཕེལ་གཏོང་ཡ་དང་དེ་འདྲའི་ནང་ལ་ཨ་ནི་ཕྱག་ལས་གཟེངས་སུ་ཐོན་པ་དང་དེ་འདྲ་ལ་གཟེངས་རྟགས་ཕུལ་ཡ་ཅིག་སྔོན་མ་ནས་ད་ཉིས་སྟོང་བཅུ་གསུམ་ནས་དེ་འདྲ་སེ་གནང་བསྡད་ཀྱི་འདུག་ལ་དེ་འདྲ་ཙང་ནི་དེ་མདང་དགོང་ང་ཚོ་དེ་ལ་སྔོན་མ་དོན་གཅོད་ལས་ཁུངས་ཀྱི་རྒྱ་རིགས་འབྲེལ་མཐུད་པ་ཟུར་པ་ཟླ་སྒྲོན་ལགས་ལ་དེ་འདྲ་སེ་ཁོ་རང་ཚོ་ཕུལ་གནང་བ་རེད། གཞི་ནས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོ་ནས་བཟུང་བོད་རྒྱ་མཐུན་ཚོགས་ཀྱིས་བོད་རྒྱའི་བར་མཛའ་གྲོགས་ཀྱི་འདུ་ཤེས་གོང་མཐོར་གཏོང་མཁན་གྱི་མི་སྒེར་བ་དང་ཚོགས་པ་སོགས་ལ་ཆེ་བསྟོད་ཀྱི་གཟེངས་རྟགས་གནང་བཞིན་ཡོད་པ་ལྟར་དུ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་གཉིས་ཉིན་ཁམ་བེར་ཡཱ་ནང་ཡོད་པའི་ཨ་བྲའི་གསོལ་མགྲོན་ཁང་དུ་བོད་རྒྱ་མཐུན་ཚོགས་ཀྱི་ཐེངས་བཅུ་གཅིག་པའི་གཟེངས་རྟགས་ཀྱི་མཛད་སྒོ་ཚོགས་ཡོད་པ་དང་བོད་རྒྱ་མཐུན་ཚོགས་ཀྱི་ཚོགས་པའི་གཟེངས་རྟགས་ཐེངས་བཅུ་གཅིག་པ་དེ་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཟུར་པ་ཟླ་སྒྲོན་ལགས་ལ་གནང་ཡོད་པ་རེད། གཟེངས་རྟགས་ཀྱི་མཛད་སྒོ་དེར་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་དྲུང་ཆེ་ལྷ་དབང་རྒྱལ་པོ་ལགས། ཁམ་བྷི་རི་ཡའི་བོད་རིགས་ཚོགས་པའི་ཚོགས་གཙོ་སྐལ་བཟང་ཚེ་རིང་ལགས་དང། ཚོགས་གཞོན་བསྟན་འཛིན་སྒྲོལ་མ་ལགས་མཉམ་ཞུགས་གནང་བ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཀྱི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་བཀའ་ཐུབ་ཡིན། ཞོལ་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཇེ་མང་དུ་འགྲོ་བཞིན་པའི་གནས་སྟངས་འོག་གྲོང་ཁྱེར་ཆེ་འབྲིང་ཆུང་གསུམ་ནང་དུ་སྨན་ཁང་གི་ཛ་དྲག་སྡེ་ཚན་ནས་ནད་པ་ཕྱིར་ལོག་གཏོང་དགོས་པ་དང། དེ་བཞིན་ཕུང་པོ་སྲེག་སའི་ནང་དུ་འདས་གྲོངས་སུ་ཕྱིན་པའི་ནད་པ་ཚོའི་ཕུང་པོ་སྲེག་ས་མེད་པ་སོགས་ཀྱི་དཀའ་ངལ་ལ་འཕྲད་བཞིན་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱིས་རྒྱ་ནག་ནས་གནས་ཚུལ་སྤེལ་བ་ལྟར་ན། དེང་སྐབས་རྒྱ་ནག་རྒྱལ་ཡོངས་སུ། ཏོག་དབྱིབས་ནད་ཡམས་འགོས་ཁྱབ་ཤུགས་ཆེར་འགྲོ་བཞིན་པར་བརྟེན། རྒྱ་ནག་རྒྱལ་ས་པེ་ཅིན་གྱི་ལྷོ་བྱང་ཁུལ་གྱི་གྲོང་ཁྱེར་མང་བའི་ནང་དུ་སྨན་ཁང་ནང་ལ་ནད་པ་འདུག་ས་མེད་པ་དང། ཛ་དྲག་གི་མྱུར་སྐྱོབ་སྣུམ་འཁོར་ཡང་སྨན་ཁང་ནས་ཕྱིར་ལོག་བཏང་བ་དང། ནད་པ་མང་པོ་སྨན་ཁང་གི་ཕྱི་ལོགས་སུ་ཡོད་པའི་སྐོར། རྒྱ་རིགས་བུད་མེད་ཡའོ་ཟེར་བ་ཞིག་གིས། ལོ་ན་རྒན་གྲས་ཡིན་པའི་ཁོ་མོའི་གྲོགས་མོར། བདུན་ཕྲག་གཅིག་གི་གོང་དུ་ནད་ཡམས་དེ་ཕོག་སྐབས། ས་གནས་ཀྱི་སྨན་ཁང་ལ་འགྲོ་བའི་སྐབས་སུ། བདག་སྤྲོད་མ་བྱུང་བར། ས་ཁུལ་གཞན་གྱི་སྨན་ཁང་མང་པོར་ཕྱིན་ཀྱང། སྨན་ཁང་ནང་དུ་ནད་པ་འདུག་ས་མེད་པར་བརྟེན། ད་ལྟའི་བར་དུ་སྨན་ཐོག་གི་ལྟ་རྟོག་བྱུང་མེད་པའི་སྐོར། ཨེ་ཕི་ཡི་གསར་འགྱུར་ལས་ཁུངས་ལ་བརྗོད་ཡོད་པ་རེད། གནས་ཚུལ་ནང་དུ་གསལ་བར་གཞིགས་ན། རྒྱ་ནག་གཞུང་ནས་ཏོག་དབྱིབས་ནད་ཡམས་རྩ་མེད་ཟེར་བའི་སྲིད་ཇུས་ལྷོད་དུ་བཏང་བའི་རྗེས་སུ། རྒྱ་ནག་གི་ཧི་པེ་ཞིང་ཆེན་དང། པོ་ཏིན་དང་ལང་ཧྥང་གྲོང་སྡེ་གཉིས་ནི། ཏོག་དབྱིབས་ནད་ཡམས་གསར་དུ་འགོས་ཁྱབ་ཀྱི་འབྱུང་ས་གཙོ་བོ་ཞིག་ཡིན་ཞིང། ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱི་གསར་འགོད་པ་ཚོས། ཉིན་གྲངས་གཉིས་རིང་ས་གནས་དེ་གཉིས་སུ་སྨན་ཁང་ལྔ་དང། ཕུང་པོ་སྲེག་ས་གཉིས་བཅས་ལ་སྐོར་སྐྱོད་བྱས་ཡོད་ཅིང། ཕྱི་ཚུལ་གྱི་རྣམ་པའི་ཐོག་ནས། གྲོང་ཁྱེར་དེ་གཉིས་ནང་དུ་ཚོང་ཁང་དང། མགྲོན་ཁང་སོགས་དུས་རྒྱུན་ལྟར་སྒོ་ཕྱེས་ཏེ། རྒྱུན་ལྡན་གྱི་འཚོ་བར་གཞོལ་བའི་རྣམ་པ་ཞིག་མཐོང་རྒྱུ་ཡོད་ནའང། དོན་དངོས་སུ་སྨན་ཁང་དང། ཕུང་པོ་སྲེག་སའི་ཡུལ་གྱི་གནས་སྟངས་ལ་བལྟས་ཚེ། རྒྱུན་ལྡན་གྱི་གནས་སྟངས་གང་ཡང་མེད་པའི་གནས་ཚུལ་བཀོད་ཡོད་པ་རེད། རྒྱ་ནག་གཞུང་གིས་ཉེ་སྔོན་སྤྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་ཏོག་དབྱིབས་ནད་ཡམས་ལ་དམ་དྲག་གི་སྲིད་ཇུས་ལྷོད་དུ་བཏང་བའི་རྗེས་སུ་ནད་ཡམས་དེའི་རྐྱེན་གྱིས་ཁྱོན་ཡོངས་སུ་མི་གྲངས་ལྔ་སྟོང་ཉིས་བརྒྱ་བཞི་བཅུ་ཞེ་གཅིག་ལས་ཤི་སྐྱོན་བྱུང་མེད་པའི་སྐོར་བརྗོད་ཡོད་པ་རེད་རེས་གཟའ་མིག་དམར་ཉིན་རྒྱ་ནག་དབུས་འཕྲོད་བསྟེན་ལས་ཁུངས་ཀྱིས་ཏོག་དབྱིབས་ནད་ཡམས་དང་འབྲེལ་བའི་འཆི་སྐྱོན་གྱི་གྲངས་འབོར་བསྡོམས་རྩིས་ནང་དུ་གློ་ཚད་དང་དབུགས་གཏོང་ལེན་གྱི་དཀའ་ངལ་ལ་འཕྲད་པའི་གནས་སྟངས་ཁོ་ནར་ངོས་འཛིན་བྱས་པའི་སྐོར་བརྗོད་ལོ་པར་ལི། ཡིན་ནའང་འཛམ་གླིང་གི་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་དང་འབྲེལ་བའི་གྲངས་ཐོ་ཉར་ཚགས་བྱས་པ་དེས་གྲངས་ཀ་ངོ་མར་གསལ་ཁ་མེད་པ་ཆགས་རྒྱུའི་ཉེན་བརྡ་བཏང་ཡོད་འདུག་ལ། གཞན་ནད་ཡམས་ལ་མཁས་པ་ཚོས་ལོ་རྗེས་མའི་ནང་ཚུད་དུ། རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་གྱིས་མི་གྲངས་ས་ཡ་གཅིག་ནས་གཉིས་བར་འདས་གྲོངས་སུ་འགྲོ་ངེས་པའི་སྔོན་དཔག་བྱས་ཡོད་པ་རེད། མཱན་མཱར་གྱི་དྲག་པོའི་སྒྲིག་འཛུགས་ཀྱི་སྲིད་གཞུང་གིས་བཀོད་འདོམས་བྱས་པའི་ཁྲིམས་ཁང་ནས་ལྕམ་ཨང་སང་སུ་ཅི་ལ་དུས་ཡུན་ཟླ་བ་བཅོ་བརྒྱད་ཙམ་གྱི་རིང་ཁྲིམས་བཤེར་བྱས་པའི་རྗེས་སུ། བདུན་ཕྲག་རྗེས་མའི་ནང་དུ་མཐའ་མའི་ཁྲིམས་ཐག་གཅོད་ངེས་པའི་སྐོར་ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་ཡོད་པ་རེད། དགུང་གྲངས་བདུན་ཅུ་དོན་བདུན་ཡིན་པའི་མཱ་མཱར་གྱི་ཕྱོགས་འགལ་དམངས་གཙོ་ཚོགས་པའི་དབུ་ཁྲིད་ལྕམ་ཨང་སང་སུ་ཅི་མཆོག་མཱ་མཱར་གྱི་དྲག་པོའི་སྲིད་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པ་ནས་བཟུང་ཁྲིམས་ལུགས་གཏུག་བཤེར་གྱི་བརྒྱུད་རིམ་ཁྲོད་ཁྲིམས་ཁང་ནས་ད་ལྟའི་བར་དུ་ལྕམ་ཨང་སང་སུ་ཅི་མཆོག་ལ་ལྐོག་ཟ་རུལ་སུངས་དང་གཞུང་གི་གསང་བ་ཕྱིར་གྱར་བྱས་པ་སོགས་ཀྱི་དོན་ཚན་བཅུ་བཞི་ཅན་གྱི་ཉེས་འཛུགས་བྱས་པ་དང་ཁྲིམས་བཤེར་འགོ་འཛུགས་བྱས་པ་ནས་ལྕམ་ཨང་སང་སུ་ཅི་མཆོག་གི་གནས་སྟངས་སྐོར་ཕྱི་ཕྱོགས་སུ་གསལ་ཁ་གང་ཡང་མེད་པ་རེད། ཕ་རན་སིའི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་བའི་ནང་དུ། ལྕམ་ཨང་སང་སུ་ཅི་མཆོག་ལ་ལྐོག་ཟ་རུལ་སུངས་དང་འབྲེལ་བའི་ནག་ཉེས་རྣམ་གྲངས་ལྔ་ལྷག་ཡོད་ཅིང། དེའི་ཐད་བདུན་ཕྲག་རྗེས་མའི་རེས་གཟའ་ཟླ་བའི་ཉིན་ཁྲིམས་ཁང་ནས་ཐག་གཅོད་བྱ་རྒྱུ་ཡིན་པ་མ་ཟད། དེ་འདྲའི་ཐག་གཅོད་བྱས་པ་བརྒྱུད་ཁོང་སྔོན་མ་ལོ་ཉེར་དྲུག་ལ་བཙོན་འཇུག་བྱས་པའི་ཁར། ད་དུང་ཡང་ལོ་བདུན་ཅུ་དོན་ལྔའི་བཙོན་དུས་ཀྱི་ཉེས་ཆད་འཕར་མ་འགེལ་སྲིད་པའི་སྐོར་བརྗོད་ཡོད་པ་རེད། གནད་དོན་དབྱེ་ཞིབ་པས་ཁྲིམས་བཤེར་གྱི་བརྒྱུད་རིམ་མཇུག་སྒྲིལ་བའི་རྗེས་སུ་མྱན་མར་གྱི་དྲག་པོའི་སྲིད་གཞུང་ནས་རྒྱལ་ཁབ་ནང་དུ་སྤྱི་ཚོགས་བརྟན་ལྷིང་འབྱུང་ཐབས་དང་དེ་བཞིན་གྱེན་ལངས་ཀྱི་ལས་འགུལ་འགོག་སྲུང་གི་ཆེད་དུ་ལྕམ་ཨང་སང་སུ་ཅི་མཆོག་ལ་གློ་བུར་དུ་ཉེས་པ་ཆག་ཡང་གཏོང་སྲིད་པའི་དབྱེ་ཞིབ་བྱས་ཡོད་པ་རེད། ཡང་ཨོ་སི་ཀྲི་ལི་ཡའི་ཁོར་ཀྲན་གཙུག་ལག་སློབ་གྲྭའི་སློབ་དཔོན་ཁྲིན་ཆི་ཝེས་གསུངས་པ་ལྟར་ན། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོར་རྒྱལ་ཡོངས་འོས་བསྡུ་མཇུག་མ་བསྡུས་གོང་ལ་མྱན་མར་དྲག་པོའི་གཞུང་ནས་ལྕམ་ཨང་སང་སུ་ཅི་མཆོག་བཙོན་གྲོལ་ཐོབ་རྒྱུ་ཧ་ཅང་ཁག་པོ་ཡིན་པའི་སྐོར་དང། གཞན་ཨ་རི་གཞུང་སོགས་ནས་མྱན་མར་ནང་རྒྱལ་ཡོངས་འོས་བསྡུ་སྐོང་ཚོགས་བྱ་རྒྱུ་དེ་ནི་བཅོས་མའི་འོས་བསྡུ་དང་མི་མང་སླུ་བྲིད་བྱ་རྒྱུ་ཙམ་ལས་དྲང་བདེན་གྱི་འོས་བསྡུ་ཞིག་ཆགས་རྒྱུ་མིན་པའི་སྐོར་གསུངས་ཡོད་པ་རེད། ཧོང་ཀོང་གིས་ཕྱི་ཟླ་དང་པོའི་ཟླ་དཀྱིལ་ཙམ་དུ་རྒྱ་ནག་དང་ཧོང་ཀོང་བར་གྱི་ས་མཚམས་བསྐྱར་དུ་སྒོ་འབྱེད་བྱ་རྒྱུའི་དམིགས་ཚད་བཟུང་ཡོད་ལུགས་བརྗོད་ཡོད་པ་རེད། ཕྱི་ཚེས་ཉེར་བཞི་ཉིན་ཧོང་ཀོང་ནས་རོའི་ཊར་གསར་འགྱུར་ལས་ཁུངས་ཀྱིས་སྤེལ་བའི་གནས་ཚུལ་ནང་དུ། རེས་གཟའ་སྤེན་པའི་ཉིན་ཧོང་ཀོང་ས་གནས་སྲིད་གཞུང་གི་སྤྱི་ཁྱབ་འགན་འཛིན John Lee ཟེར་བས་ཕྱི་ཟླ་དང་པོའི་ཟླ་དཀྱིལ་ཙམ་དུ་ཧོང་ཀོང་དང་རྒྱ་ནག་གི་ས་མཚམས་སྒོ་ཕྱེས་ཏེ་ད་ལྟའི་བར་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་གནོད་འཚེ་ཕོག་པའི་དཔལ་འབྱོར་གྱི་གནས་སྟངས་དེ་ཡར་རྒྱས་གཏོང་རྒྱུ་འདུག་བཤད་ཡོད་པ་རེད། ཡང་ལི་ཡིས་རྒྱ་ནག་ནས་ཧོང་ཀོང་ནང་ཕྱིར་ལོག་བྱས་པའི་སྐབས་སུ་གནམ་ཐང་ནས་གསར་འགོད་པར་ཧོང་ཀོང་དང་རྒྱ་ནག་གཉིས་བར་གྱི་ས་མཚམས་རིམ་བཞིན་སྒོ་ཕྱེས་ཏེ་གྲོང་ཁྱེར་ཡོངས་སུ་དེ་སྔ་ཏོག་དབྱིབས་ནད་ཡམས་མ་ཁྱབ་གོང་གི་གནས་སྟངས་སུ་འགྱུར་ཐུབ་པའི་དམིགས་འཛིན་བྱས་ཡོད་པའི་སྐོར་བཤད་ཡོད་པ་རེད། ཡང་ཁོས་ང་ཚོའི་རེ་བར་ཕྱི་ཟླ་དང་པོའི་ཟླ་དཀྱིལ་ཙམ་དུ་ཧོང་ཀོང་དང་རྒྱ་ནག་གི་ས་མཚམས་ས་ཁུལ་སྒོ་མ་ཕྱེས་གོང་དུ་རྒྱ་ནག་དབུས་གཞུང་གིས་ང་ཚོའི་འཆར་གཞིར་ཞིབ་འཇུག་གནང་གི་ཡོད་པ་མ་ཟད། ཟླ་དང་པོའི་ཟླ་དཀྱིལ་ཙམ་ལ་སྒོ་མ་ཕྱེས་གོང་རྒྱ་ནག་དབུས་གཞུང་གིས་མགྱོགས་མྱུར་ཐག་གཅོད་ཡོང་བའི་རེ་བ་ཡོད་པའི་སྐོར་བརྗོད་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་རང་དབང་གི་གླེང་སྟེགས་ཞེས་པའི་ལེ་ཚན་ནང་དུ། མཚོ་སྔོན་དུ་བོད་བརྒྱུད་ནང་བསྟན་སློབ་གྲྭ་ཁག་གིས་རྒྱའི་སྐད་ཡིག་ཁྱབ་གདལ་བྱེད་པ་དང། དེའི་རྒྱབ་ལྗོངས་སོགས་ཀྱི་ཐད་ལ་གནད་དོན་དབྱེ་ཞིབ་པས་དབྱེ་ཞིབ་བྱས་པ་ཁག་ཅིག་ལྕགས་མོ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང།
གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་པ་ལྕགས་མོ་མཚོ་ཡིན། རྒྱ་ནག་གིས་མཚོ་སྔོན་ཞིང་ཆེན་གྱི་ལྟེ་གནས་གྲོང་ཁྱེར་ཟི་ལིང་དུ་ཡོད་པའི་མཚོ་སྔོན་ནང་བསྟན་སློབ་གླིང་ཟེར་བའི་ནང།

ཀྲུང་གོ་ཅན་དུ་བསྒྱུར་བའི་ཁ་ཕྱོགས་ལ་སྐུལ་འདེད་དང་བོད་བརྒྱུད་ནང་བསྟན་སློབ་གྲྭ་ཁག་གིས་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་ཁྱབ་གདལ་བྱེད་པར་ཧུར་ཐག་གིས་སྐུལ་སྤེལ་གཏོང་ཆེད་ཡིན་ཚུལ་འུད་སྒྲོག་བྱས་པ་མ་ཟད། ད་རུང་དྲོ་སྐྱིད་ལས་གྲྭ་ཟེར་བའི་རྒྱའི་སྤྱི་སྐད་སྦྱོང་བརྡར་སྤྲོད་སའི་ལས་གཞི་ཞིག་ཀྱང་སྒོ་འབྱེད་བྱས་ཡོད། དེ་མིན་ཡང་རྒྱ་ནག་སློབ་གསོ་ལྷན་ཁང་གིས་བཏོན་པའི་སློབ་གསོའི་སྐད་ཡིག་རྩ་འཛིན་ནང། དེ་སྔོན་གྲངས་ཉུང་མི་རིགས་ཀྱི་སྐད་ཡིག་སློབ་གསོའི་ཁེ་དབང་ལ་བརྩི་བཀུར་དང་ཁག་ཐེག་བྱེད་དགོས་ཞེས་བཀོད་པ་དེ་མེད་པར་བཏང་ནས་དེའི་ཚབ་ཏུ་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་སྐུལ་སྤེལ་གྱི་ལས་དོན་ཤུགས་ཆེར་སྤེལ་རྒྱུ་དང། སློབ་ཆུང་ནས་རྒྱའི་སྐད་ཡིག་སློབ་གཉེར་བྱེད་དགོས་པ་སོགས་བཀོད་ཡོད་པ་རེད། དེང་སྐབས་ཕྱི་ཕྱོགས་སུ་གནད་དོན་འདི་དག་སྐོར་ཤུགས་ཆེན་གླེང་སློང་དང་གནད་དོན་དབྱེ་ཞིབ་པ་མང་བས་འདི་ནི་རྒྱ་ནག་གཞུང་གིས་མངོན་སུམ་འཛེམ་མེད་ཀྱིས་བོད་སོགས་གྲངས་ཉུང་མི་རིགས་ཐོག་རྒྱ་བསྒྱུར་སྲིད་ཇུས་ཀྱི་གོམ་སྟོབས་ཇེ་མགྱོགས་སུ་བཏང་བར་ངོས་འཛིན་བྱེད་བཞིན་ཡོད་པ་ལྟར། ཨོ་སི་ཀྲི་ལི་ཡའི་ནང་གནས་སྡོད་བོད་རྒྱའི་རྩོམ་པ་པོ་དང་བོད་དང་རྒྱ་ནག་གི་གནས་སྟངས་ཐད་ལོ་མང་རིང་ཉམས་ཞིབ་གནང་མཁན་ལྷ་སྡེ་གནམ་ལོ་ཡག་ལགས་ནས། འདི་ནི་དོན་དངོས་ཐོག་ཐོལ་བྱུང་གི་གནས་ཚུལ་ཞིག་མ་ཡིན་པར་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་བོད་ནང་རིགས་བསྒྱུར་སྲིད་ཇུས་ཇི་ལྟར་སྤེལ་ཕྱོགས་ཐད་ཀྱི་བོད་ཁུལ་སྤྱི་ཚོགས་བརྟན་ལྷིང་སྲུང་སྐྱོབ་བྱེད་ཐབས་ཞིབ་འཇུག་ཟེར་བའི་ལས་གཞི་ཞིག་ཉམས་ཞིབ་འགོ་བཙུགས་ནས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཉམས་ཞིབ་སྙན་ཐོ་དེ་བཏོན་ནས་ད་ལྟ་དངོས་སུ་བོད་མི་རིགས་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་ལག་ལེན་བྱེད་འགོ་བཙུགས་པ་ཞིག་ཡིན་པས་ད་ལྟའི་དུས་འདི་ནི་བོད་དོན་ཕར་ཞོག་ཐ་ན་བོད་ཀྱི་ནང་ཆོས་གཙོ་བྱས་པའི་བོད་ཀྱི་ཤེས་རིག་གནས་ཐུབ་མིན་ཐད་གནད་འགག་གི་དུས་ལ་སླེབས་ཡོད་པས། བཙན་བྱོལ་སྤྱི་ཚོགས་ཀྱི་འབྲེལ་ཡོད་ནས་མཉམ་འབྲེལ་རྒྱལ་ཚོགས་སོགས་རྒྱལ་སྤྱིའི་སྤྱི་ཚོགས་སུ་བོད་མི་རིགས་སྐྱོབ་ཐབས་ཀྱི་ལས་དོན་སྤེལ་ཏེ་འབོད་སྐུལ་བྱེད་པའི་གཉན་འཕྲང་གི་དུས་ལ་བབ་ཡོད་པ་འགྲེལ་བརྗོད་གནང་གི་འདུག་དེ་ཡང་ལྷ་སྡེ་གནམ་ལོ་ཡག་ལགས་ནས་ཐོག་མར་རྒྱ་ནག་གི་བོད་ཁུལ་སྤྱི་ཚོགས་བརྟན་ལྷིང་སྲུང་སྐྱོབ་བྱེད་ཐབས་ཟེར་བའི་སྙན་ཐོ་དེ་དང་འབྲེལ་ཡོད་རྒྱབ་ལྗོངས་ཐད་ངོ་སྤྲོད་གནང་དོན།

གཅིག་སྟེ་འཐབ་ཇུས་ཀྱི་ན་འདྲ་བྱེད་ཐབས་ཀྱི་ན་འདྲ་འདི་གི་ཆ། གསུམ་སྟེ་ཡིན་གྱི་ན་གཞུང་ལུགས་ཀྱི་ཆ། ཨོ་ད་འུ་ཆོ་ཡིན་གྱི་ན་གསུམ་པོ་རེད་ཡིན་གྱི་ན་ཨ་ད་འཐབ་ཇུས་ཀྱི་ཆ་ནས་ཡིན་གྱི་ན་ད་གང་རེད་གཙོ་བོ་ཡིན་གྱི་ན་ད་ཨ་ད་མི་རིགས་ཁབ་ཅིག་གི་སྟོབས་ཤུགས་དེ་རྩ་མེད་ལ་གཏོང་རྒྱུ་ཡིན་གྱི་ན་ཨ་ད་དེ་ཡིན་གྱི་ན་ཨང་དང་པོ་རེད་ད་དམིགས་འབེན་རེད་དེ་དམིགས་འབེན་གྱི་ཆ་ནས་ཡིན་གྱི་ན་ད་ད་གཙོ་བོ་ཡིན་གྱི་ན་ད་དུ་ཧི་གི་ཡོང་ན་དེ་ནས་ཡིན་གྱི

ཡང་ལྷ་སྡེ་གནམ་ལོ་ཡག་ལགས་ནས་རྒྱ་ནག་གིས་བོད་བརྒྱུད་ནང་བསྟན་དེ་ནི་བོད་མི་རིགས་ཀྱི་སྲོག་རྩ་ཡིན་པ་ཤེས་རྟོགས་བྱས་ཏེ་རྩ་མེད་གཏོང་ཐབས་ཀྱི་ལམ་ཁ་འཚོལ་བ་མ་ཟད་ད་རུང་ལོ་རྒྱུས་ཀྱི་ཆ་ནས་བོད་ཀྱི་ནང་ཆོས་ཀྱིས་བོད་མིའི་དད་པ་ཙམ་མ་ཡིན་པར་སྤྱི་ཚོགས་དང་ཤེས་ཡོན་ཁྲིམས་དང་དམག་དོན་དཔལ་འབྱོར་ཁྱོན་ཡོངས་ནས་སྟངས་འཛིན་གྱི་ནུས་པ་ཡོད་པའི་ཐད་ཉམས་ཞིབ་བྱས་ཡོད་པ་གསུངས་བྱུང། ད་ནི་ཡིན་གྱི་ན་ད་ཁུར་ཆོ་ཡིན་གྱི་ན་གཞུང་ལུགས་ཀྱི་ཆ་ནས་ཡིན་གྱི་ན་ད་གཙོ་བོ་ཡིན་གྱི་ན་ལོ་རྒྱུས་ཨེ་གི་ཐོག་ནས་བོད་འདི་རྒྱ་ཁོངས་ཡིན་པ་དང་བོད་འདི་བོད་ག་རེ་ཁུལ་རྒྱལ་ཡིན་གྱི་ན་ད་ཧ་གི་ཡིན་གྱི་ན་ད་འདི་གི་བོད་ཀྱི་ལོ་རྒྱུས་ཡིན་གྱི་ན་འདི་ཧ་ར་རྩ་མེད་ལ་གཏོང་རྒྱུ་ཡིན་གྱི་ན་དུ་བོད་ཡིན་གྱི་ན་ད་དམིགས་འབེན་རེད་ད་ལྟ་ཁ་རྩང་གི་སྙིང་གར་ཟིག་ག་འདི་རྒྱ་ནག་གི་ལྷོ་ཕྱོགས་ཀྱི་ཕོ་ཉ་ཟེར་གོ་ནོ་འདི་དབྱིན་ཡིག་གི་ཚགས་པར་དག་གི་གསར་འགོད་པ་ཅིག

གཅིག་སྟེ་ཆབ་སྲིད་སྟོབས་ཤུགས་ཀྱི་གཙོ་འཛིན་ནི་ཐུབ་ཀྱི། གཉིས་སྟེ་རིག་གནས་ཀྱི་སློབ་གསོ་གི་རྒྱུ་སྤུས་ཀྱི་ཡང་མོ་གི་ཁྱད་ཆོས་ཡང་ལྡན་གྱི། གསུམ་སྟེ་ཁྲིམས་སྲོལ་སྲོལ་གྱི་ཐག་གཅོད་ལྟ་བས་མགྱོགས་ཉེན་སྐྱོན་བྱེད་པ་སོགས་འདི་གི་ནུས་པ་ཡང་ཡོད་གྱི། དེ་མི་ཚད་ད་རུང་རྟགས་དམག་དོན་བྱེད་དམག་དོན་གྱི་རྩ་འཛུགས་ཤིག་ཡང་རེད། དེ་མི་ཚད་ཐུགས་ཀར་དཔལ་འབྱོར་གྱི་དོ་དམ་ཡང་མ་ལག་ཡང་དེ་མོ། ཆེན་པོ་ཉིད་ན་བསྐོས་གཟིགས་ཉིད་ན་འཛོམས་ཡོད་ནོ་གི་ཉིད་ན་དུ་དེང་སྐབས་ཉིད་ན་ཨ་འདི་ཁ་བྲལ་ལ་ནོ་ག་རེ་འཐབ་རྩོད་ཡིན་འོ་ན་ན་འདྲ་ཨ་ནི་ཉིད་ན་སྤྱི་སྤྱི་ཚོགས་བརྟན་ལྷིང་ང་སྲུང་སྐྱོབ་ཡིན་འོ་ན་ཉིད་ན་འདི་ཉིད་ན་སྟག་སྣེ་ཆེན་པོ་ཉིད་ན་ཞིག་རེད། གོང་བརྗོད་རྒྱ་ནག་གིས་བོད་ཀྱི་སྤྱི་ཚོགས་ཧྲིལ་བོར་ཉམས་ཞིབ་ཞིབ་ཚགས་བྱས་རྗེས། བོད་ཀྱི་ནང་བསྟན་དེ་ནི་བོད་ཀྱི་སྲོག་ཤིང་ཡིན་པ་ཤེས་རྟོགས་ཀྱིས་དེ་རྩ་མེད་གཏོང་བར་ཐོག་མར་བོད་ཀྱི་སྐད་ཡིག་རྩ་མེད་བཏང་སྟེ་རྒྱ་སྐད་ནང་ནང་ཆོས་སློབ་གཉེར་བྱེད་དུ་འཇུག་པ་དང་སློབ་ཆུང་ནས་བཟུང་རྒྱའི་སྤྱི་སྐད་དར་སྤེལ་གྱིས་བོད་མིའི་སེམས་སུ་ཀྲུང་ཧྭ་མི་རིགས་ཟེར་བའི་ལྟ་བ་དེ་དར་སྤེལ་བྱས་ཏེ་བོད་ཀྱི་ལོ་རྒྱུས་ནག་སུབ་དང་མི་རིགས་རྩ་མེད་གཏོང་བའི་དམིགས་ཡུལ་གསལ་བོ་ཡིན་པ་འགྲེལ་བརྗོད་གནང་གི་འདུག།
ཨོ་ད་དེ་ཡོང་ན་ཉིན་ན་ད་འུ་གི་ད་ཁིར་ཚུ་འུ་གི་ཉིན་ན་ད་རི་གི་ཉིན་ན་ད་ཅེས་འུ་ག་དེ་ད་གི་ཨ་གི་འུ་ག་དེ་ད་མཚོ་སྔོན་ནང་བསྟན་སློབ་གླིང་ནས་མཛད་སྒོ་སྤེལ་ནོ་རྒྱལ་ཁབ་སྐད་ཡིག་གི་ཉིན་ན་འུ་ག་དེ་ད་ཨེ་སྐྱོ་འུ་གི་ཉིན་ན་ད་གང་ཨེ་སྐྱོ་བ་རེད་ད་བོད་རྒྱུད་ནང་བསྟན་འདི་བོད་ཀྱི་རིག་གཞུང་གི་ནང་ནས་ཉིན་ན་ཁིར་གི་མ་ལག་དང་ཉིན་ན་ཁིར་གི་གི་ཉིན་ན་འདི་མོ་ཆེན་པོ་ཅིག་ཡིན་ཙང་ཁིར་གི་དེ་ཙམ་ལ་གཏོང་དགོས་ན་དེ་ཉིན་ན་ད

ད་གཙོ་བོ་འདི་ན་བོད་ཡིག་འདི་ལ་བརྟེན་མཁན་དེ་དགོན་པ་དང་འདི་གའི་གཙོ་བོ་ཁྱིམ་ཚང་འདི་ན་འོ་ད་འདི་གའི་འདི་ན་བྱེད་ཐབས་འདི་དཔེ་ཧ་ཅང་གི་ནག་པོ་འདི་ན་གཅིག་རེད། འདི་ཚང་མས་ཉན་ཤེས་དགོས་གལ་ཆེན་པོ་འདི་ན་གཅིག་རེད། གཉིས་འདི་ན་ད་ད་ག་ནང་བཞིན་འདི་ན་ད་ནི་བྱ་ནོར་རེད་ད་ད་སྤྱི་དམངས་གི་འདུ་ཤེས་དང་ནི་སྤྱི་དམངས་ཤེས་རིག་གི་འདུ་ཤེས་འདི་བསྟན་འོ་རིགས་ད་གཙོ་འདི་ན་ད་ད་སློབ་ཆུང་གི་ནང་ནས་སློབ་མ་ཆུ་བོ་འདི་ན་སློབ་དེབ་གི་འདི་ན་ནང་དེ་དེ་སོང་བོད་ཀྱི་འདི་ན་སྐད་ཡིག་དང་ཚབ་བྱེད་དེ་རྒྱ་ཡིག་གི་ཡིག།

རིགས་བསྒྱུར་གྱི་སྲིད་ཇུས་དེ་ལེགས་འགྲུབ་ཡོང་ཡག་གི་ཆེད་དུ་ཉིན་རྟག་ཁོང་ཚོ་གི་དབུ་གི་ཁ་གཡར་ས་ཆེན་པོ་གཅིག་དེ་ཉིན་རྟག་ཁ་བྲལ་གི་སྟོབས་ཤུགས་ཡིན་ཨོ་ད་འདི་ག་ཡིག་ཧབ་རེད་ཡིན་ཨོ་ད་དེའི་ནང་གི་ན་དཔལ་འབྱོར་གི་ཡིན་པ་ཨནི་ཡིན་ཨོ་ག་རེད་ད་ཨོ་ག་རེད་འདི་ཡང་ཡིན་ཨོ་ག་རེད་ཡང་ཁོང་ཚོ་གི་ཡིན་ནི་བྱེད་ཐབས་ཡིན་ཨ་གཞན་གཅིག་ཨོ་ག་རེད་རེད་ཨ་ནི་ཨོ་ག་རེད་ད་གང་ལྟར་ཀྱང་ཡིན་ཁོང་ཚོ་གི་ཡིན་ད།

བཀའ་ལས་རྟགས་ངེས་ཏེ་ཡོང་ན་ཡིན་ནའང་འདི་ནི་ཡིན་ན་དགའ་མོ་གཅིག་རེད། དེ་བཞིན་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ནས་ཀྱང་གོང་བརྗོད་རྒྱའི་སྐད་ཡིག་ནང་བོད་ཀྱི་ནང་ཆོས་དར་སྤེལ་གཏོང་བ་ཟེར་བ་དེ་ནི་དོན་དངོས་ཐོག་སངས་རྒྱས་བསྟན་པ་དར་སྤེལ་གཏོང་བ་མ་ཡིན་པར་རྒྱ་ནག་གི་དབང་སྒྱུར་སྲིད་ཇུས་ཁོ་ན་ཡིན་པར་ངོས་འཛིན་གནང་གི་ཡོད་པ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱི་བཅར་འདྲི་ཞིག་ཏུ་གསུངས་ཡོད། བོད་པའི་མཁས་པས་མཛད་བཞག་པའི་བསྟན་བཅོས་ལ་གྲངས་ཀ་ཟེར་བ་ཡོད་མ་རེད་བ། ཨ་དེ་ཚོ་ཚང་མ་ད་རྒྱ་སྐད་ནང་ལ་བསྒྱུར་གི་རེད་བས། བསྒྱུར་ན་སུས་བསྒྱུར་གི་རེད་སྤུས་དག་ལོ་བསྒྱུར་གི་རེད་ད་ལྐུག་པ་ཨུ་ཚུགས་དང་དབང་ཆ་གི་བེད་སྤྱོད་བཏང་བཞག་རེད་མ་གཏོགས་གི་དེ་ཆ་ཤེས་ལྡན་པ་དང། དངོས་གནས་དྲང་གནས་ཀྱི་སངས་རྒྱས་ཀྱི་ཆོས་དེ་ཕན་ཐོག་ཡོད་པ། མཐོང་བྱས་ནས་རིག་གཞུང་གི་ཆ་ཤས་གལ་ཆེན་པོ་ཞིག་རྩིས་བྱས་ནས་ཆ་ཤེས་དང་ལྡན་པའི་ཐོག་ནས་བཟོ་གི་ཡོད་མ་རེད་དབང་བསྒྱུར་བྱས་རྐྱང་རྐྱང་དོན་དག་རེད། དེ་མིན་གོང་བརྗོད་མཚོ་སྔོན་ཟི་ལིང་དུ་ཚོགས་འདུ་འཚོགས་པ་དེའི་སྐབས་སུ་དུས་རབས་གསར་བའི་ནང་བོད་བརྒྱུད་ནང་བསྟན་ལས་རིགས་ཀྱི་གྲྭ་བཙུན་རྣམ་པས་རྒྱལ་ཁབ་སྤྱི་སྤྱོད་སྐད་ཡིག་སློབ་སྦྱོང་ཡག་པོ་དང་བེད་སྤྱོད་ཡག་པོ་བྱེད་པར

རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐོག་དང། རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན། ཨ་མེ་རི་ཁའི་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། ང་ཚོའི་ལས་རིམ་ཁག། བོད་ནང་གི་ཞོགས་པའི་ཆུ་ཚོད་ལ་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང།